དེ་སྐྱེ་བ་ལ་ཐུན་མོང་མ་ཡིན་པའི་རྒྱུ་མེད་པའི་ཕྱིར་རོ་སྙམ་དུ་བསམ་པའོ། དེ་བྱེ་བྲག་པ་བྱས་ད་གྲངས་ཅན་གྱིས་ག་རེ་ཟེར་འདུག་ཟེར་ན་གྲངས་ཅན་ཡང་སྤྱི་དེ་ཉིད་ད་སྤྱི་གཙོ་བོ་དེ་རེད་པ་འོ་ཐ་མལ་པའི་མངོན་སུམ་གྱིས་འོ་མི་མཐོང་ཡང། རེད་པ་ད་ལྟ་ཡལ་གའི་སྐུ་ག་རེ་གོ། ཁ་བསྡུས་ཡིན་ན་ནུས་པའི་ངོ་བོར་སྡོད་ཀྱི་རེད་ཟེར་ལབ་པ་རེད་བྱས་ཙང་ང་རང་ཚོ་ཚུར་མཐོང་སོ་སོའི་སྐྱེ་བོ་རྣམས་ཀྱིས་མངོན་སུམ་དུ་མ་མཐོང་བ་རེད། ད་ཐར་པ་ཐོབ་ཆོག་ཆོག་དེ་ཉིད་དེ་ཚོས་མངོན་སུམ་དུ་མཐོང་ནས་ཨ་ནི་སྤྱི་གཙོ་བོ་དེ་ཁ་སྐྱེངས་པའི་ཚུལ་དུ། འོ་ནམ་མཁའ་ལ་འཇའ་ཡལ་བ་ན་སོང་ཟེར་ལབ་པ་རེད་བ་བྱས་ཡོང་དུས་ཙང་མངོན་སུམ་གྱིས་ཐ་མལ་པ་རྣམས་ཀྱིས། འོ་མངོན་སུམ་དུ་མི་མཐོང་ཡང། བརྡ་སྦྱོར་བའི་བློའི་ཡུལ་དུ་གོ་བར་བྱེད་པས། དེ་ཉིད་བརྡའི་ཡུལ་དུ་འདོད་ད་མདོ་རེད། གྲངས་ཅན་ཡིན་ན་སྤྱི་གཙོ་བོ་བརྡའི་ཡུལ་དུ་འདོད་པ་རེད། བྱེ་བྲག་པ་ཡིན་ན་སྤྱི་དོན་གཞན་ནི་བརྡའི་ཡུལ་དུ་འདོད་པ་རེད་ད་གཉིས་ཀ་གཅིག་པ་རེད། འོ་འདུག་སེ་བརྡའི་ཡུལ་དུ་འདོད་དོ་ཅེས། ད་རང་དག་དང་གཅིག་ལ་བརྡ་སྦྱར་བས། ཕྱིས་གཞན་གོ་བར་འདོད་པ་འདྲ་ཡང། གོ་བའི་རྒྱུ་མཚན་མི་འདྲ་ཞིང། འོ་འདུག་སེ།

འོ་དེ་གོ་གོ་ཐུབ་ཀྱི་རེད་ཟེར་ཡིན་ན་ཡང་བརྡ་སྦྱར་བའི་རྒྱུ་མཚན་རང་མི་འདྲ་རེད་བྱས་བརྡ་སྦྱར་བའི་འོ་བརྡ་གོ་བརྡ་དེ་དེ་ལ་བརྟེན་ནས་ད་ཐ་སྙད་ཀྱི་དུས་སུ་དོན་དེ་གོ་བ་འདྲ་ཡང། འོ་གོ་བའི་རྒྱུ་མཚན་མི་འདྲ་ཟེར་ད་གོ་བའི་རྒྱུ་མཚན་མི་འདྲ་ག་རེ་རེད་ཟེར་ན། ཁོ་ཚོས་ཟེར་ན་ཁོའི་སྟེང་དུ་གཅིག་གིས་ནི་སྤྱི་གཙོ་བོ་དེ་ཡོད་རེད་ཁྱད་མེད་དུ་འགྲོ་མཁན་གྱི་སྤྱི་གཙོ་བོ་དེ་ཡོད་རེད་ཁོའི་སྟོབས་ཀྱིས་ནི་ཁོ་ལ་ད་ད་ག་རེ་གོ་ཐ་སྙད་དུས་སུ་དོན་དེ་གོ་བ་རེད་གཅིག་གིས་སྤྱི་དོན་གཞན་ཁོ་ཡོད་རེད་ཁྱད་ས་བརྡ་སྦྱར་སའི་ཡུལ་དེའི་སྟེང་དུ་ཡོད་མཁན་གྱི་སྤྱི་དོན་གཞན་ཁོ

ཡོད་པ། རང་དག་དང་གཅིག་ལ་ཟེར་དུས་ཙ་གཅིག་ལ་ཟེར་དུས་ཙ་རང་དག་དང་སེ་གོ་ག་རེ་རེད་ཟེར་ན། ཡང་འགའ་ཞིག་གིས་ཟེར་ན། རང་ལུགས་དང་སེ་རང་ལུགས་ལ་སེ་བརྡ་སྦྱར་ཡུལ་ཡུལ་འཁོར་དང་གྲངས་ཅན་དང་རྒྱང་འཕེན་ག་རེ་གོ་བྱེ་བྲག་པ་གཉིས་ཀྱིས་བརྡ་སྦྱར་ཡུལ་བརྡ་སྦྱར་སྟངས་སྐོར་ལ་སེ་བརྡ་སྦྱར་བ་བ་དེས་ཟེར་ན། གཅིག་ལ་བརྡ་གཞི་ག་རེ་ལ་བརྡ་སྦྱར་ན་ཡང། བརྡ་སྦྱར་བས་ཕྱིས་ཐ་སྙད་ནང་གཉིས། དེ་དེ་རིགས་གཅིག་པས་དེ་ནི་ག་རེ་གོ་དེ་འདྲའི་གཞན་མཐོང་སོང་ན་ཐ་སྙད་ཀྱི་དུས་སུ་དོན་གོ་བ་འདྲ་ཡང་ཟེ་འོ་འདུག་སེ་ཡང་འོ་འདུག་སེ་ད་རང་དག་སེ་དེ་རང་ལུགས་དང། གྲངས་ཅན་ལྟ་བུ་དེ་ཡང་མེད་ན་རྒྱང་འཕེན་ལྟ་བུ་དེ་ག་རེ་ཟེ་བྱེ་བྲག་པ་ལྟ་བུ་བཞག་ནས་ཁོ་གཉིས་གཉིས་པོ་དེ་གཞི་གཅིག་ལ་བརྡ་སྦྱར་བས་ཕྱིས་གཞན་གོ་བ་འདོད་པ་འདྲ། གོ་བའི་རྒྱུ་མཚན་མི་འདྲ་ཟེ་འོ་འདུག་སེ་ནི་དེ་རང་ལུགས་ཟེ་ནི་སྦྱར་སྟངས་གཅིག་བྱས་ཡང་མེད་ན་གཅིག་གིས། བ་ལང་ལྟ་བུ་རང་གིས་བཏང་ཟེ་བ་ལང་མ་ཡིན་པ་ལས་ལོག་པ་ཁོ་ལ་བརྡ་སྦྱར་བས། སྦྱར་ཡང་ཨ་ནི་ཕྱིས་ཐ་སྙད་ཀྱི་དུས་སུ་དོན་གོ་བ་འདྲ་ཡང་གོ་བའི་རྒྱུ་མཚན་མི་འདྲ། གཞན་དག་ཟེར་གཞན་དག་དེ་དག་བྱེ་བྲག་པ་དང་རྒྱང་འཕེན་གཉིས་ག་རེ་ཟེ་གྲངས་ཅན་གཉིས་བཞག་དགོས་རེད། གཞན་དག་བརྡ་སྦྱོར་བ་དེ་མིན་རྣམ་པར་བཅད་པ་ལ་མི་ལྟོས་པར་འདོད་དོ། བརྡ་སྦྱོར་བ་དེ་མིན་རྣམ་པར་གཅོད་པ་ལ་ལྟོས་ན་དེ་ནི་དཀའ་ལས་ཞེ་དྲག་ཡོང་གི་རེད་བྱས་ཙང་དེ་མིན་རྣམ་པར་གཅོད་པ་ལ་མི་ལྟོས་པར་བྱས་ནས་མདུན་ན་གནས་པའི་བ་ཕྱུགས་འདྲ་པོ་དང་བུམ་པ་འདྲ་པོ་གཅིག་གཅིག་ཉེ་བར་བཟུང་ནས་འདི་ནི་འདི་རེད་འདི་འདི་བུམ་པ་རེད་བྱས་ནས་བརྡ་སྦྱར་ཡོང་དུས་ཙང་ཨ་ནི་གོ་ཡོང་གི་རེད་ཟེར་ལབ་པ་རེད།

ཡིན། དུས་ཚ་གཉིས་པ་ནི་དཀར་ཟལ་ལ་བ་ལང་གི་བརྡ་སྦྱོར་བ་ན་དེའི་སྟེང་དུ་ནོག་སོགས་དང་མི་ལྡན་པ་བ་ལང་ཡིན་པ་བཀག་གམ་མ་བཀག་ད་དེ་མིན་རྣམ་པར་གཅོད་པ་ལ་ལྟོས་པ་སྒྲུབ་ཡས་སྐོར་རེད། ཁྱོད་དེ་མིན་རྣམ་པར་གཅོད་པ་ལ་མི་ལྟོས་ལབ་པ་རེད་བ་འོ་མི་ལྟོས་ན་ད་འདི་བཤད་རྒྱུ་རེད། དཀར་ཟལ་ལ་བ་ལང་གི་བརྡ་སྦྱོར་བ་དེའི་ཚེ་ན། དེའི་སྟེང་དུ། ནོག་སོགས་དང་མི་ལྡན་པ་ཁོ་བ་ལང་ཡིན་པ་བཀག་གམ་མ་བཀག་སུས་བརྡ་བརྡ་དེ་གིས་ཨ་བཀག་མ་བཀག་རེད་བ། བརྡ་དེ་གིས་བཀག་མ་བཀག་ན་བཀག་གམ་མ་བཀག་བརྡ་དེ་གིས་བཀག་ན་ནི་བརྡ་དེ་དེ་མིན་རྣམ་པར་བཅད་པ་ལ་ལྟོས་མཁན་གོ་ཆག་སོང་ང་ཟེར་རེད་བ་བ་ལང་མ་ཡིན་པ་གོ། བཀག་མཁན་བཀག་སོང་ན་ནོག་སོགས་དང་མི་ལྡན་པ་ཟེར་ན་འགྲིག་རེད་ནོག་སོགས་དང་མི་ལྡན་པ་གོ་བཀག་ན་དེ་མ་ཡིན་པ་རྣམ་པར་བཅད་སོང་ང་ག་ཡི་སྟེང་དུ་ནོག་སོགས་དང་ལྡན་པའི་གོང་བུའི་སྟེང་དུ་ནོག་སོགས་དང་མི་ལྡན་པ་གོ་བཀག་ན་སུས་རྟོག་པ་དེ་གིས་བརྡ་ཡི་རྟོག་པ་དེ་བརྡ་དེ་གིས་རྟོག་པ་དེ་ཡིན་འོ་འདུག་ཟེར། འོ་བརྡ་དེ་གིས་ཟེར་བརྡ་དུས་རྒྱུན་བརྡ་བརྡ་བརྡ་དེ་རེད་བརྡ་དེ་རེད།

ནོག་སོགས་དང་མི་ལྡན་པ་དེ་བཀག་སོང་ན། ནོག་སོགས་དང་མི་ལྡན་པ་གོ་བཀག་ཡིན་ཁར་ནོག་སོགས་དང་མི་ལྡན་པ་གོ་བ་ལང་ཡིན་པ་ཕར་བཀག་རྒྱུ་རེད་བ། དེ་ཡིན་དུས་ཙང་བ་ལང་མ་ཡིན་པ་ལས་ལོག་པ་གོ་ཚུར་སླེབས་པ་རེད་བློ་དེའི་ཡུལ་དུ་སླེབས་པ་ཡིན་ཙང་ཨ་ནི་ག་རེ་ཟེར་ན། གསལ་བའི་ཡུལ་ཅན་ཆགས་འགྲོ་རྟོག་པ་གོ་གསལ་བ་ཡུལ་དུ་བྱེད་མཁན་ཆགས་འགྲོ་གསལ་བ་ཡུལ་དུ་བྱེད་པ་ནི་དོན་རང་མཚན་གོ་ཡུལ་དུ་བྱེད་དོན་རང་མཚན་གྱི་གཞན་སེལ་ཡུལ་དུ་བྱེད་མཁན་ཡིན་མི་བྱེད་ཡིན་པ་དང་བ་ལང་མ་ཡིན་པ་ལས་ལོག་པ་གོ།

ནོག་སོགས་མི་ལྡན་པ་དེ་བཀག་སོང་ན་ད་བཀག་ཡོང་དུས་ཙང་དུས་ཁོའི་སྟེང་དུ་ག་རེ་མེད་པ་རྟོགས་སོང། ནོག་སོགས་འདུས་པའི་གོང་བུའི་སྟེང་དུ་ནོག་སོགས་མི་ལྡན་པ་ཁོ་མེད་པ་རྟོགས་པ་ཡིན་པའི་ཕྱིར། དེ་རྟོགས་ཡོང་དུས་རྟོག་པ་དེ་གིས་དེ་རྟོགས་དུས་གཞན་སེལ་གསུམ་གྱི་ནང་ན་ག་རེ་ཡུལ་དུ་བྱས་སོང། མེད་དགག་གི་གཞན་སེལ་ཡུལ་དུ་བྱས་འགྲོ་བ་མ་རེད། བ་ལང་ལ་བ་ལང་མ་ཡིན་པ་མེད་པ་ནོག་སོགས་ལྡན་པའི་གོང་བུ་གོ་ལ་ནོག་སོགས་ལྡན་པའི་གོང་བུ་མེད་པ་ཁོ་ཁོས་རྟོགས་སོང་ང། རྟོགས་པ་ཡིན་ཚེ་དེ་ག་རེ་ཡིན་དགོས་མེད་དགག་གི་གཞན་སེལ་ཡུལ་དུ་བྱས་ཚར་སོང་ང་དེ།